འདི་ལོའི་རྩེད་འགྲན་དེ་ཡང་སྔར་ལས་ལྷག་པ་ཨོ་སི་ཀྲི་ལི་ཡའི་ས་ཁུལ་ཁག་མི་འདྲ་བ་ལྔས་མཉམ་ཞུགས་གནང་ཡོད་པ་མ་ཟད། བོད་རིགས་ཚོང་ལས་ཁག་གཉིས་ཀྱིས་མཇལ་དར་གནང་ཡོད་འདུག་སིད་ནིའི་བོད་རིགས་མཐུན་ཚོགས་ཀྱི་ཚོགས་གཙོ་ངོ་ཚང་ཉི་རྒན་ལགས་ཀྱིས། སྤྱིར་རྩེད་འགྲན་དེ་ལྟ་བུ་ཚུགས་པར་མཐུན་རྐྱེན་དེ་ཙམ་འཛོམས་པོ་མེད་ན་ཡང་བོད་རིགས་རྒན་གཞོན་ཚང་མས་མཉམ་ཞུགས་ལྷུག་པོ་གནང་བར་བརྟེན་རྩེད་འགྲན་དེ་ལེགས་འགྲུབ་བྱུང་སོང་ཞེས་འདི་གར SBS བོད་སྐད་སྡེ་ཚན་ལ་གསུངས་དོན།
ད་རྩ་བའི་ཆ་ནས་ང་ཚོས་སྤྱིར་བཏང་གི་ཨོ་སི་ཀྲི་ལི་ཡ་ནི་བོད་པ་ཉུང་ཉུང་རེད་ཅིག་གིས་གོ་སྒྲིག་བྱས་ཡ་དེ་ཚོ་ཆ་རྐྱེན་གྱི་ཐོག་ནས་དེ་འདྲ་གི་ཆ་རྐྱེན་ཡག་པོ་གང་ཡང་ཡོད་མ་རེད་ད་ཡིན་པ་ཡིན་ན་མཉམ་ཞུགས་བྱེད་མཁན་དེ་གོ་སྒྲིག་བྱེད་མཁན་དེ་ཚང་མ་གི་ལྷག་བསམ་རྣམ་དག་གི་བོད་སྤྱི་པའི་རྩ་དོན་ཅིག་དམིགས་སུ་བཀར་ནས་དེ་འདྲ་གི་རྩེད་མོ་དེ་ལྷག་པར་དུ་གཞོན་སྐྱེས་ཀྱི་ཐོག་ལ་ཅིག་མ་འོངས་ཀྱི་སོན་རྩ་དེ་འདྲ་ཡིན་ཙང་ཁོང་ཚོ་གི་མཉམ་ཞུགས་བྱེད་སྟངས་དང་ང་རང་ཚོ་སུ་ཡིན་པ་ཡིན་ན་དངོས་གནས་དྲང་གནས་ཀྱི་ཅིག་ལྷག་བསམ་རྣམ་དག་གི་ཀུན་སློང་རྣམ་པར་དག་པ་ཅིག་ཡོད་པའི་དབང་གིས་ད་ལྟ་གི་རྩེད་མོ་དེ་མགོ་ནས་མཇུག་བར་དུ་ཧ་ཅང་གི་ཡག་པོ་ཅིག་བྱུང་སོང་བསམ་སོང། ད་མ་འོངས་པ་ན་ང་ཚོས་ཅིག་བྱས་པ་ལས་བྱེད་རྒྱུ་མང་བ་བསྡད་ཡོད་དང་མ་འོངས་པ་ན་དེ་ལས་ལྷག་ཡང་གོ་སྒྲིག་བྱེད་ཐུབ་ན་ང་ཚོས་ཅིག་གཞོན་སྐྱེས་ཀྱི་ནང་རེད་དམིགས་བསལ་གྱི་ཅིག་ང་ཚོས་བོད་མི་རིགས་གཅིག་གི་ལོ་རྒྱུས་ཀྱི་སྟེང་ལ་བསམ་བློ་བཏང་དགོས་ཀྱི་ཡོད་ཙང་འདི་གི་ལོ་རྒྱུས་འདི་མར་མི་རབས་གསར་བ་ལ་བརྒྱུད་སྤྲོད་བྱེད་དགོས་ཀྱི་སྟེང་དང་འདི་འདྲ་གི་ཐོག་ནས་མཉམ་ཞུགས་བྱས་ནས་ན་སོ་རྒན་པ་དེ་ཚོས་བྱས་སྟངས་རེད་གཞོན་སྐྱེས་དེ་ཚོ་འགན་ག་རེ་འཁུར་དགོས་ཀྱི་དེ་འདྲ་གི་ཐོག་ལ་ཡིན་དུས་ད་ལྟ་གི་དུས་ཧ་ཅང་གི་ཡག་པོ་ཅིག་བྱུང་སོང་བསམ་བྱུང། འདི་ལོའི་རྩེད་འགྲན་ནང་ཨོ་སི་ཀྲི་ལི་ཡའི་མངའ་སྡེ་གསུམ་སྟེ་ནིའུ་སའུཐ་ཝེལ་དང་ཝིག་ཏོ་རི་ཡ། ཀུན་སི་ལན་བཅས་ཀྱི་གནས་སྡོད་བོད་རིགས་རྣམས་མཉམ་ཞུགས་གནང་ཡོད་པ་མ་ཟད། ནིའུ་སའུཐ་ཝེལ་མངའ་སྡེ་གཅིག་པུ་ལས། ཏི་ཝེ་དང། སེན་ཏྲོལ་ཀོས། རི་སྔོན་པོ་བཅས་ལས་ཁྱོན་བསྡོམས་རུ་ཁག་བཅུ་གཉིས་བར་རྐང་རྩེད་སྤོ་ལོ་དང་ལག་རྩེད་སྤོ་ལོ་འགྲན་བསྡུར་གནང་ཡོད་འདུག་ཚོགས་གཙོ་ཉི་རྒན་ལགས་ཀྱིས་མུ་མཐུད་གསུངས་དོན། ལྷག་པར་དུ་ད་ལོའི་དམིགས་བསལ་ག་རེ་ཆགས་ཀྱི་ཡོད་རེད་ལབ་ན། ད་ལོའི་དམིགས་བསལ་གི་མངའ་སྡེ་ཆེན་པོ་གསུམ་དང་ནི་ལྷག་པར་དུ་ནིའུ་སའུཐ་ཝེལ་ནང་ན་ས་གནས་མ་འདྲ་བ་མང་པོ་ཅིག་ནས་མཉམ་ཞུགས་གནང་ཡོད་པ་རེད་རྐང་རྩེད་སྤོ་ལོ་དང་ལག་རྩེད་སྤོ་ལོ་དེ་འདྲ་ཡིན་དུས་དེ་དམིགས་བསལ་གཅིག་ཐུན་མོང་མ་ཡིན་པའི་གཞོན་སྐྱེས་མང་པོ་ཅིག་གི་སྔར་བལྟས་ན་མང་པོ་ཅིག་གི་མཉམ་ཞུགས་ཡོད་ཙང་དམིགས་བསལ་གཅིག་ཆགས་ཐལ་བྱས་ཞུ་རྒྱུ་ཡིན། དེ་བཞིན Victoria བོད་རིགས་མཐུན་ཚོགས་ཀྱི་ཚོགས་གཙོ་བསྟན་འཛིན་བློ་བཟང་ཁང་གསར་ལགས་ཀྱིས་རྩེད་འགྲན་ཐོག་མ་དེ་ཕྱི་ལོ་ཉིས་སྟོང་དགུ་ལོར་མགོ་བཙུགས་ནས་ད་བར་ལོ་ངོ་བཅུ་འཁོར་ཡོད་པས་དེ་ལོའི་རྩེད་འགྲན་དེ་དེ་བས་གལ་ཆེན་པོ་ཆགས་ཀྱི་ཡོད་ཅེས་ཁོང་གིས་འགྲེལ་བརྗོད་གནང་བར།
དམིགས་བསལ་གྱིས་ད་ལོ་གལ་ཆེན་པོ་ག་ཚོད་ཆགས་འོང་ཟེར་ན་ད་ལོ་ལོ་བཅུ་ཆགས་འོང་ད་ང་ཚོ་འདི་ཐོག་མ་མགོ་བཙུགས་ཡས་དེ་ཉིས་སྟོང་དགུ་ལོར་མགོ་བཙུགས་ར་བ་ད་ལྟ་དེ་ད་ཉིས་སྟོང་བཅོ་དགུ་ལ་འདུག་ལོ་བཅུ་ཆགས་ཡོད་འདུག་ཁོ་དམིགས་བསལ་གྱིས་ཡང་གཟེངས་སུ་ཐོན་པ་ཁྱད་ཆོས་ཤིག་ཆགས་བསྡད་ཡོད་རེད། བྱས་ཙང་དེ་གལ་ཆེན་པོ་ཆགས་ཀྱི་ཡོད་འདུག་ང་ཚོ་དེ་རིང་འདི་མཉམ་ཞུགས་གནང་མཁན་དེ་དེ་སྔ་ལས་མང། ཨ་ནི་འདི་དེ་སྔ་ལས་མང་བ་ཅིག་མཉམ་ཞུགས་གནང་ཡོད་ད་ཚོགས་པ་མང་པོ་ཞིག་དེ་ཡིན་འདུག་ད་དཔེ་མི་སྲིད་གལ་ཆེན་པོ་ཅིག་ཆགས་བསྡད་ཡོད་དེ་ཞུས།
ལྷག་པར་དུ་འདི་ལོའི་རྩེད་འགྲན་ཆེད་བོད་རིགས་ཀྱི་ཚོང་ལས་གཡག་ཟ་ཁང་དང། Snow Lion Plastering། གཉིས་ནས་སྦྱིན་བདག་གནང་ཡོད་འདུག་པས་བློ་བཟང་ཁང་གསར་ལགས་ཀྱིས་དེར་རྗེས་སུ་ཡི་རངས་ཡོད་ཅེས་ཁོང་གིས།

ཅིག། མི་འབོར་སྤུངས་པ་ཡིན་ན། འདི་ཨ་ནི་རང་ཁ་རང་གསོ་བྱ་དགོས་རེད་བྱས་ཙང་ད་ལོ། ང་ཚོ་འདི་ནང་ལོགས་ལ་དཔལ་འབྱོར་འདི་ཡང་གལ་ཆེན་པོ་ཅིག་ཆགས་བསྡད་ཀྱི་འདུག་དེ་འདྲའི་གི་ཅིག་གོ་སྒྲིག་བྱེད་པའི་སྐབས་ལ་དཔལ་འབྱོར་འདི་འགྲོ་སོང་མང་པོ་ཞིག་འགྲོ་དགོས་འདུག་ང་རང་ཚོས་ཀྱིས་ད་བོད་པའི་གི་སྦྱིན་བདག་མང་པོ་ཅིག་དེ་ནས་སྦྱིན་བདག་གནང་ཤག་འདི་གའི་ལ་སྙིང་ཐག་ད་རྒྱལ་ཡོངས་ངོས་ནས་ཨ་ནི་ཐུགས་རྗེ་གནང་ཞུ་ཡས་ཡིན་ཨ་ནི་འདི་པད་མ་སིད་ཀྱིས་ཨ་ནི་གལ་ཆེན་པོ་ཆགས་བསྡད་ཡོད་རེད། ང་རང་ཚོ་དཔལ་འབྱོར་ཡོད་པ་ཡིན་ན་ཨ་ནི་ལས་ཀ་ག་རེ་བྱེད་པ་ན་བྱེད་ཐུབ་ཀྱི་རེད་བསམ་གི་འདུག།
ཡང Central Coast རྐང་རྩེད་སྤོ་ལོའི་རུ་ཁག་གི་རྩེད་འགྲན་པ་བསྟན་འཛིན་འཇིགས་བྲལ་ལགས་ཀྱིས་སྤྱིར་ཨོ་སྟྲེ་ལི་ཡའི་རྒྱལ་ཁབ་དེ་རྩེད་རིགས་ལ་དགའ་བའི་རྒྱལ་ཁབ་ཅིག་ཡིན་པས་དེའི་སྤྱི་ཚོགས་ལ་ལེགས་པར་གོམས་འདྲིས་ཡོང་ཆེད་བོད་རིགས་གཞོན་སྐྱེས་རྣམས་རྩེད་རིགས་ནང་མཉམ་ཞུགས་གང་མང་གནང་རྒྱུ་གལ་ཆེན་པོ་མཐོང་གི་འདུག་ཞེས་ཁོང་གིས་དེ་གར SBS བོད་སྐད་སྡེ་ཚན་ལ་གསུངས་དོན།

དེ་བཞིན་འཇིགས་བྲལ་ལགས་ཀྱིས་རྩེད་འགྲན་དེ་ལྟ་བུའི་བརྒྱུད་བོད་རིགས་བར་མཐུན་སྒྲིལ་གྱི་རྣམ་པ་ཞིག་ཡོང་གི་འདུག་ཞེས་ཡང་ཁོང་གིས།
དེ་འདྲའི་ཚོགས་དུས་ཙམ་པ་ནི་ཚང་མ་མི་ཚང་མ་ཡ་བོད་པ་ཚང་མ་ཡ་མཉམ་དུ་འཛོམས་དུས་ཙམ་པ་ཨ་ནི་གཅིག་སྒྲིལ་གྱི་ཅིག་རྣམ་པ་ཅིག་ཡག་པོ་ཅིག་འདུག་ཨ་མཉམ་དུ་བོད་པ་གསར་པ་རུ་སླེབས་པ་ཡིན་ནའི་ཁ་རེད་ཁོང་ཚོ་དང་པོ་བོད་པ་ཞེ་དྲག་མཐོང་མེད་དུས་ཙམ་པ་ནི། ག་འདྲའི་ལབ་དགོས་རེད་ཨ། མི་ངོ་གསར་པ་ངོ་ཤེས་དང་དེ་འདྲའི་ལ་ཡག་པོ་དཔེ་འདུག་ཨ་ནི་ཡང་བོད་པ་སྤྱི་ཚོགས་ག་འདྲའི་ཅིག་ཆགས་འདུག་འོང་དེ་ལྟ་ཡ་ལ་ཡག་པོ་འདུག། Victoria བོད་རིགས་མཐུན་ཚོགས་ཀྱི་ཚོགས་གཙོ་བློ་བཟང་ཁང་གསར་ལགས་ཀྱིས་རྩེད་འགྲན་དེའི་བརྒྱུད་བོད་རིགས་གཞོན་སྐྱེས་རྣམས་ལ་དམིགས་བསལ་གྱི་སྡིངས་ཆ་ལེགས་པོ་ཞིག་བསྐྲུན་གྱི་ཡོད་ཅེས་ཁོང་གིས

དེ་གས་ཨ་ནི་ང་ཚོ་ཧ་གོ་པའི་ཐོག་ནས་གཞོན་སྐྱེས་ཀྱིས་ད་མ་འོངས་པའི་སོན་རྩ་འདི་ང་རང་ཚོ་གཞོན་སྐྱེས་དེ་གས་ཆགས་སྡོད་རེད་གཞོན་སྐྱེས་དེ་གས་ཀྱིས་ཨ་ནི་ཅིག་ང་རང་ཚོ་ཧ་གོ་ཡ་ང་རང་ཚོ་འཐབ་རྩོད་ལ་འཛུལ་ཡའི་ཆེད་དུ་ཨ་ལ་དང་པོ་སྡིངས་ཆ་ཞིག་བསྐྲུན་དགོས་རེད་པ་ཨ་ནི་དེ་རྩེད་འགྲན་གྱི་བརྒྱུད་བྱས་ནས་སྡིངས་ཆ་ཞིག་བསྐྲུན་ཕར་ཚུར་ངོ་ཤེས་ཨ་ནི་དེ་གི་བརྒྱུད་བྱས་ནས་ང་རང་ཚོ་འཐབ་རྩོད་ཐོག་ལ་ཏན་ཏན་ཕན་ཐོགས་ཀྱི་རེད་བསམ་གྱི་འདུག་བྱས་ཙང་ཅིག་ད་ལྟ་གཅིག་སྒྲིལ་གྱི་ཕོར་པ་ལབ་ཡ་དེ་རྒྱུ་མཚན་དངོས་འདི་རེད་བསམ་གྱི་འདུག།